ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཁྲན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བཅུ་བཞི་རེས་གཟའ་ཉི་མའི་ལས་རིམ་འདི་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་དང། ཨ་མི་རི་ཀ་དང་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་ཚོགས་གཙོ་མཆོག། ཉི་ཧོང་གཞུང་དང། ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་སོགས་ནས་འོས་འདེམས་བྱུང་བའི་ཐེ་ཝན་གྱི་སྲིད་འཛིན་སྐུ་ཞབས་ལའེ་ཆང་སི་ལ་འཚམས་འདྲི་དང་ཐེ་ཝན་དམངས་གཙོའི་འོས་བསྡུའི་ལས་དོན་ལ་དགའ་བསུ་ཞུས་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ཐེ་ཝན་གྱི་འོས་བསྡུ་ཆེན་མོ་ལེགས་པར་གྲུབ་སྟེ། ཐེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གྱི་འོས་མི་ལ་རྒྱལ་ཁ་ཐོབ་ཅིང། རྒྱ་ནག་དང་སེམས་ཐག་ཉེ་པོ་ཡོད་པའི་གོ་མིན་ཐང་དང་ཐེ་ཝན་མི་དམངས་ཚོགས་པ་གཉིས་ཀྱི་སྲིད་འཛིན་གྱི་འོས་མི་གཉིས་ལ་ཕམ་ཉེས་བྱུང་འདུག་བདམས་ཐོན་སྲིད་འཛིན་ལའེ་ཆིང་ཏེ་ཡིས། འོས་བསྡུའི་གྲུབ་འབྲས་འདི་ནི་ཐེ་ཝན་མི་མང་གིས་དམངས་གཙོར་གདམ་ཀ་བྱས་པ་ཞིག་རེད་ཅེས་རྒྱལ་ཁའི་གསུང་བཤད་ནང་གསུངས་ཡོད་པའི་སྐོར་ཕྱོགས་སྒྲིག་ཞུས་པ་ཞིག་དང། ཡང་ཐེ་ཝན་གྱི་འོས་བསྡུའི་ནང་རྒྱལ་ཁ་བྱུང་བའི་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་དང་ཐེ་ཝན་སྐུ་ཚབ་དོན་གཅོད་དབར་འབྲེལ་བ་ཆེན་པོ་ཡོད་པ་དང་ད་དུང་མུ་མཐུད་ནས་འབྲེལ་བ་ཡར་རྒྱས་གཏོང་ཐབས་གནང་རྒྱུ་ཡིན་པ་ཐེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ནས་གསུངས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་སུད་སི་ནང་ལ་རྟེན་གཞི་བྱས་པའི་རི་ཀོན་ཆོས་འཁོར་དགོན་གྱི་མཁན་པོ་གསར་པ་བསྟན་འཛིན་བྱང་ཆུབ་མཆོག་གིས་མཁན་པོའི་ཐུགས་འགན་བཞེས་ཏེ་ཟླ་བ་གཅིག་ཕྱིན་པའི་བརྒྱུད་རིམ་གྱི་ཁྲོད་བོད་རིགས་གཞོན་སྐྱེས་ཚོའི་བོད་ཀྱི་ཆོས་དང་རིག་གཞུང་གི་ཤེས་ཚད་ཤིན་ཏུ་དམའ་པོ་ཡོད་པའི་གཟིགས་ཚུལ་བྱུང་བ་ལྟར་འབྱུང་འགྱུར་ཤེས་ཚད་གོང་མཐོར་གཏོང་ཐབས་སུ་ཕ་མ་རྣམས་ཀྱིས་འགན་འཁུར་བཞེས་ཕྱོགས་སུ་འབད་བརྩོན་མཛད་དགོས་པའི་སྐོར་འབོད་སྐུལ་གནང་བའི་གནས་ཚུལ་ཞིག་དང། མཇུག་ཏུ་རྡ་སའི་ཉིན་དེབ་ཀྱི་ལེ་ཚན་ནང། བཞུགས་སྒར་ནང་ལ་རྟེན་གཞི་བྱས་པའི་ཚོང་ལས་གཉེར་མཁན་བོད་རིགས་གཞོན་སྐྱེས་རབ་བརྟན་ལགས་དང་ལྷན་དུ་བོད་རིགས་གཞོན་སྐྱེས་ཚོས་ཚོང་ལས་གཉེར་ཕྱོགས་དང་འབྲེལ་བའི་སྐོར་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། འདས་ཚེས་བཅུ་གསུམ་ཉིན་ཐའེ་ཝན་གྱི་རྒྱལ་ཡོངས་སྲིད་འཛིན་གྱི་འོས་བསྡུ་གནང་བའི་མཇུག་འབྲས་སུ་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གྱི་འོས་མི་ལའེ་ཅང་ཤིས་ལ་འོས་བསྡུའི་རྒྱལ་ཁ་ཐོབ་འདུག་དེ་ཡང་ཐའེ་ཝན་ནས་རོའི་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཐའེ་ཝན་གྱི་ཕྱོགས་འགལ་གོ་མིན་ཏང་ཚོགས་པའི་སྲིད་འཛིན་གྱི་འོས་མི་ཧོ་ཡུ་དབྱི་ལགས་ཀྱིས་ཁོང་ལ་འོས་བསྡུའི་ཕམ་ཉེས་བྱུང་བར་ངོས་ལེན་གནང་བཞག་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་འདེམས་ཐོན་བྱུང་བའི་སྲིད་འཛིན་ལའེ་མཆོག་ནི་ཐའེ་ཝན་རྒྱ་ནག་དང་ཐ་དད་ཡིན་པར་རྒྱབ་སྐྱོར་གནང་མཁན་ཞིག་ཡིན་པ་དང། འདི་ཚེས་བཅུ་གསུམ་ཉིན་འོས་བསྡུ་མ་གནང་གོང་ལའེ་མཆོག་གིས་ཐའེ་ཝན་ལྷོ་ཕྱོགས་གྲོང་ཁྱེར་ཐའེ་ནན་ནང། ཐའེ་ཝན་མི་མང་ལ་འོས་བསྡུའི་ནང་ལ་ཆ་ཤས་ལེན་དགོས་པའི་བློ་སྟོབས་སྤེལ་ཡོད་པ་དང་ཁོང་གི་འོས་ཤོག་ནི་ཧ་ཅང་རྩ་ཆེན་ཡིན་པ་དང། དེ་ནི་ཐའེ་ཝན་མི་མང་གིས་དཀའ་ངལ་ཆེན་པོ་བརྒྱབ་ནས་བསགས་པའི་དམངས་གཙོའི་གྲུབ་འབྲས་ཤིག་ཡིན་པ་གསུངས་བཞག། 感谢台湾人民 共同写下民主的新页། ཐེ་ཝན་གྱི་འོས་བསྡུ་ཆེན་མོ་ལེགས་གྲུབ་བྱུང་སྟེ་ཐེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལའེ་ཆིང་ཏེ་ལ་རྒྱལ་ཁ་ཐོབ་པར་ཁོང་གིས་འདི་ནི་ཉིས་སྟོང་ཉི་ཤུ་རྩ་བཞི་ལོར་འཛམ་གླིང་ནང་དམངས་གཙོའི་འཕེལ་རིམ་ཁྲོད་ཀྱི་འོས་བསྡུའི་ལས་རིམ་མང་པོ་ཡོད་པའི་ནང་ནས་ཐེ་ཝན་གྱི་འོས་བསྡུ་ལས་རིམ་དེ་དང་པོ་དང། དེ་ཡང་མང་གཙོ་ཚོགས་པར་ཐོབ་པ་དེ་ནི་ཐེ་ཝན་མི་དམངས་ཀྱིས་མང་གཙོར་གདམ་ག་བྱས་པ་ཞིག་རེད་ཅེས་བརྗོད་འདུག་ཐེ་ཝན་གྱི་སྐབས་བཅུ་དྲུག་པའི་སྲིད་འཛིན་བགྲེས་གཞོན་གྱི་འོས་བསྡུ་དང། དེ་བཞིན་སྐབས་བཅུ་གཅིག་པའི་གྲོས་ཚོགས་འཐུས་མིའི་འོས་བསྡུ། ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་གནང་སྟེ་ཐའེ་ཝན་དམངས་གཙོ་ཡར་ཐོན་ཆབ་སྲིད་ཚོགས་པའི་འོས་མི། ལའེ་ཆིང་ཏེ་ལ་འོས་གྲངས་བརྒྱ་ཆ་བཞི་བཅུ་ལྷག་ཙམ་དང་རྒྱ་ནག་དང་སེམས་ཐག་ཉེ་བའི་གོ་མིན་ཏང་འོས་མི་ཧུའུ་ཡེ་ཝུའེ་ལ་བརྒྱ་ཆ་སུམ་ཅུ་སོ་གསུམ་ཚེག་ལྔ་དང་ཐའེ་ཝན་མི་དམངས་ཆབ་སྲིད་ཚོགས་པར་འོས་གྲངས་བརྒྱ་ཆ་ཉི་ཤུ་རྩ་དྲུག་ཚེག་ལྔ་བྱས་ཏེ་དམངས་གཙོ་ཡར་ཐོན་ཚོགས་པའི་འོས་མིར་འོས་བསྡུའི་རྒྱལ་ཁ་ཐོབ་ཡོད་པ་རེད།

ཐའེ་ཝན་སྲིད་འཛིན་གྱི་འོས་བསྡུའི་རྒྱལ་ཁ་ཐོབ་པར་འཚམས་འདྲི་ཞུས་ཤིང། ཐའེ་ཝན་མི་མང་གིས་རང་དབང་དང་དྲང་བདེན་ངང་འོས་བསྡུའི་ནང་དུ་མཉམ་ཞུགས་བྱས་ཏེ། ཁོང་ཚོའི་དམངས་གཙོའི་ལམ་ལུགས་ཀྱི་ནུས་པ་གསལ་སྟོན་བྱས་པར་ཡང་འཚམས་འདྲི་ཞུ་གི་ཡོད་ཅེས་བཀོད་གནང་འདུག་རྒྱ་ནག་ཕྱོགས་ནས་ཐའེ་ཝན་གྱི་འོས་བསྡུ་ཆེན་མོ་མ་བྱས་གོང་རེས་གཟའ་པ་སངས་ཉིན་རྒྱ་ནག་གི་གནམ་དམག་གནམ་གྲུ་དང་དམག་གྲུ་ཁག་ཅིག་ཐའེ་ཝན་གྱི་ཉེ་འགྲམ་དུ་བཏང་བ་དང། རྒྱ་ནག་གཞུང་གི་ཐའེ་ཝན་གནད་དོན་ལས་ཁུངས་ཀྱི་མགྲིན་ཚབ་པ་ཁྲེན་པིན་ཧྭ་ཡིས། ཐའེ་ཝན་འོས་བསྡུའི་གྲུབ་འབྲས་ལས། ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པས་ཐའེ་ཝན་མཚོ་གླིང་མི་དམངས་སྤྱི་བྱིངས་ཀྱི་བསམ་ཚུལ་མཚོན་ཐུབ་ཀྱི་མ་རེད་ལ་དེ་ཡིས་ཐའེ་ཝན་དང་རྒྱ་ནག་གི་མཚོ་འགག་དབར་གྱི་གཞི་རིམ་ཆབ་སྲིད་ཀྱི་གནས་བབ་དང་འཕེལ་རིམ་ལ་འགྱུར་བ་འགྲོ་རྒྱུ་མིན་ཞིང། འགྱུར་བ་གཏོང་ཐབས་མེད་པའི་རྒྱ་ནག་གཅིག་གྱུར་བཟོ་བའི་བྱ་ཐབས་ལ་འགོག་རྐྱེན་བཟོ་ཐུབ་ཀྱི་མ་རེད་ཅེས་བརྗོད་འདུག།
རྒྱ་གར་གྱི་ཕྱི་སྲིད་ལས་ཁུངས་ཀྱི་སློབ་སྟོན་པ་ཟུར་པ་ཨོ་པི་ཇིན་དལ་གཙུག་ལག་སློབ་གཉེར་ཁང་གི་རྒྱ་ནག་སློབ་གཉེར་ཚན་པའི་ཟུང་འབྲེལ་སློབ་དཔོན། ཌོག་ཊར་ཤྲི་པར་ནཱ་པ་ཐག་ལགས་ཀྱིས། ཐའེ་ཝན་གྱི་འོས་བསྡུའི་ཁྲོད་ཐའེ་ཝན་རང་བཙན་ལ་རྒྱབ་སྐྱོར་བྱེད་མཁན་དམངས་གཙོ་ཡར་ཐོན་ཚོགས་པར་བསྐྱར་དུ་རྒྱལ་ཁ་ཐོབ་པར་བརྟེན་རྒྱ་ནག་གིས་དགའ་མོས་བྱ་རྒྱུ་མིན་པ་གསལ་པོ་ཡིན་པ་དང། རྒྱ་ནག་གིས་ཐའེ་ཝན་མཚོ་འགག་ཏུ་དམག་གྲུ་སོགས་མང་དུ་བཏང་ནས་སང་གནངས་ཉིན་ཤས་རིང་དྲག་རྒོལ་གྱི་རྣམ་འགྱུར་བསྟན་གྱི་རེད་ལ། རྒྱ་ནག་གཞུང་གིས་གྲུབ་འབྲས་འདིར་མི་འདོད་པའི་ཆབ་སྲིད་ཀྱི་བསྒྲགས་གཏམ་སྤེལ་རྒྱུ་སོགས་བྱ་ངེས་ཡིན་ཡང་ཐའེ་ཝན་མང་ཚོགས་ཀྱིས་ཐའེ་ཝན་མི་རིགས་ཐ་དད་ཀྱི་འདོད་ཕྱོགས་འཛིན་གྱི་ཡོད་པ་ད་རེས་ཀྱི་འོས་བསྡུའི་ལས་རིམ་ཐོག་ནས་ཐག་གཅོད་གསལ་སྟོན་བྱས་པ་དང། ལྷག་པར་དུ་ཐའེ་ཝན་གཞོན་སྐྱེས་མི་རབས་ཚོས་འོས་བསྡུ་འདི་བརྒྱུད་རྒྱ་ནག་གི་ཆ་ཤས་བྱ་རྒྱུ་ལས་ཐའེ་ཝན་མི་རིགས་ཐ་དད་དུ་བྱ་རྒྱུའི་སྤོབས་པ་ཡོད་པ་གསལ་སྟོན་བྱས་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག་ཐའེ་ཝན་འོས་བསྡུའི་གྲུབ་འབྲས་ལ་ཨ་རི་ཙམ་མ་ཟད་ཉི་ཧོང་དང་ཡུ་རོབ་མཐུན་ཚོགས་བཅས་སོགས་དམངས་གཙོར་རྒྱབ་སྐྱོར་བྱེད་མཁན་གྱི་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམ་པས་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལའེ་ཆིང་ཐའེ་ལ་རྒྱལ་ཁ་ཐོབ་པར་འཚམས་འདྲི་ཞུས་ཤིང། ཨ་རིའི་ཕྱི་སྲིད་དྲུང་ཆེ Blinken གྱིས་རེས་གཟའ་པགས་གསང་ཉིན་ཨ་རིའི་རྒྱལ་སར་རྒྱ་ནག་གི་རྒྱལ་སྤྱིའི་འབྲེལ་མཐུད་ཚན་པའི་བློན་ཆེན Liu Jianchao དང་མཇལ་འཕྲད་ཀྱིས་ཨ་མི་རི་ཀས་ཐའེ་ཝན་དམངས་གཙོའི་ལམ་ལུགས་ལ་རྒྱབ་སྐྱོར་ཡོད་པའི་རྣམ་འགྱུར་གསལ་སྟོན་བྱས་ཡོད་པ་རེད། གནས་ཚུལ་དེ་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན།

ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གི་ཕྱི་སྲིད་དྲུང་ཆེ་སྐུ་ཞབས་ཨན་ཐོ་ནི་བྷིལན་ཀེན་མཆོག་གི་མཚན་ཐོག་ནས་སྤྱི་བསྒྲགས་ཤིག་སྤེལ་བའི་ནང་ཐེ་ཝན་འོས་འདེམས་བྱུང་བའི་སྲིད་འཛིན་གསར་པ་དང་ཐེ་ཝན་མི་དམངས་ཀྱི་དམངས་གཙོའི་ནུས་པ་གོང་འཕེལ་གཏོང་བའི་འོས་བསྡུའི་ལས་དོན་ལ་འཚམས་འདྲི་ཡོད། ཨ་མི་རི་ཀའི་ངོས་ནས་ཐེ་ཝན་མཚོ་འགག་ཕན་ཚུན་ཞི་བདེ་དང་བརྟན་ལྷིང་ཡོང་བ་དང་ཕན་ཚུན་མི་མཐུན་པ་དང་བཙན་དབང་དང་གནོན་ཤུགས་རྣམས་ཞི་བའི་ཐོག་ནས་སེལ་ཐབས་ནི་མུ་མཐུད་ནས་རྒྱུན་སྐྱོང་གནང་རྒྱུ་ཡིན་ཞིང་ཨ་མི་རི་ཀ་དང་ཐེ་ཝན་གྱི་མི་དམངས་ཕན་ཚུན་ནི་དམངས་གཙོའི་རིན་ཐང་ལོངས་སུ་སྤྱོད་མཁན་གཅིག་མཚུངས་ཡིན་པ་དང་ཨ་མི་རི་ཀ་དང་ཐེ་ཝན་ཕན་ཚུན་དཔལ་འབྱོར་དང་རིག་གཞུང་མི་དམངས་ཀྱི་འབྲེལ་བ་མུ་མཐུད་ནས་རྒྱ་ཆེ་རུ་དང་གཏིང་ཟབ་ཏུ་གཏོང་རྒྱུ་ཡིན། འོས་འདེམས་བྱུང་བའི་སྲིད་འཛིན་གཙོས་པའི་ཐེ་ཝན་གྱི་ཆབ་སྲིད་ཚོགས་པ་ཁག་དང་ཕན་ཚུན་མཉམ་ལས་དང། ཐེ་ཝན་མཚོ་འགག་ཕན་ཚུན་ཞི་བདེ་དང་བརྟན་ལྷིང་ཡོང་ཐབས་རྒྱུན་གནས་གནང་རྒྱུ་གཙོས་པའི་ཨ་རི་དང་ཐེ་ཝན་ཕན་ཚུན་གཞུང་འབྲེལ་མ་ཡིན་པའི་དུས་ཡུན་རིང་པོའི་འབྲེལ་ལམ་གྱི་ནུས་པ་མུ་མཐུད་ནས་ཤུགས་ཆེ་རུ་གཏོང་རྒྱུའི་ཐུགས་རེ་ཡོད་ཅེས་གསུངས་འདུག། ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་གཙོ་འཛིན་སྐུ་ཞབས Josep Borrell མཆོག་གི་མགྲིན་ཚབ་པས་སྤྱི་བསྒྲགས་ཤིག་སྤེལ་བའི་ནང། འོས་འདེམས་བྱུང་བའི་སྲིད་འཛིན་སྐུ་ཞབས་ལའི་ཆིང་ཏེ་གི་མཚན་ཐད་ཀར་མ་བཏོན་པའི་ཐོག་ནས་རེས་གཟའ་སྤེན་པའི་སྲིད་འཛིན་འོས་བསྡུའི་ལས་དོན་ལ་དགའ་བསུ་དང་དམངས་གཙོའི་ལམ་སྲོལ་ལག་བསྟར་བྱེད་མཁན་གྱི་འོས་བསྡུའི་ནང་ཞུགས་མཁན་གྱི་ཐེ་ཝན་མི་མང་ཚོར་བཀྲ་ཤིས་བདེ་ལེགས་འཚམས་འདྲི་ཡོད་ཅེས་གསུངས་ཡོད་ལ་དེ་དང་ཆབས་ཅིག་སྤྱི་བསྒྲགས་དེའི་ནང་ཐེ་ཝན་མཚོ་འགག་ཁུལ་གྱི་གནས་སྟངས་ཛ་དྲག་ཏུ་འགྲོ་བཞིན་པའི་ཐོག་ལ་བློ་འཚབ་མུ་མཐུད་ཡོད་པ་དང། ཕྱོགས་གཅིག་གི་ངོས་ནས་མངའ་ཁུལ་དེའི་ནང་གི་གནས་བབ་འགྱུར་ལྡོག་གཏོང་ཐབས་ཀྱི་བྱ་སྤྱོད་གང་ཡིན་རུང་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་ཅེས་དང་དམིགས་བསལ་དེའི་ཁུལ་གྱི་མངའ་ཁུལ་དང་རྒྱལ་སྤྱིའི་བདེ་འཇགས་དང་དཔལ་ཡོན་ཆེད་དུ་ཐེ་ཝན་མཚོ་འགག་ཕན་ཚུན་ཞི་བདེ་དང་བརྟན་བརླིང་དུ་གནས་རྒྱུ་ནི་གལ་ཆེར་འཛིན་གྱི་ཡོད་པ་གསུངས་འདུག་ཉི་ཧོང་གི་ཕྱི་སྲིད་བློན་ཆེན་མཆོག་གིས་སྤྱི་བསྒྲགས་ཤིག་སྤེལ་བའི་ནང། ཐེ་ཝན་གྱི་འོས་བསྡུ་ཞི་བའི་ཐོག་ནས་ལག་བསྟར་བྱུང་བ་དང་སྐུ་ཞབས་ལའེ་ཆིང་ཏེ་ལ་སྲིད་འཛིན་འོས་བསྡུའི་རྒྱལ་ཁ་ཐོབ་པར་འཚམས་འདྲི་གནང་ཡོད་ཅིང། ཉི་ཧོང་གཞུང་གིས་ཐེ་ཝན་མཐའ་འཁོར་གྱི་དཀའ་རྙོག་རྣམས་གྲོས་མོལ་ལམ་ནས་ཞི་བའི་ཐོག་ནས་སེལ་ཐུབ་པའི་ཐུགས་རེ་གནང་གི་ཡོད་པས་དེ་ཡིས་མངའ་ཁུལ་དེའི་ནང་དུ་ཞི་བདེ་དང་བརྟན་བརླིང་བསྐྲུན་ཐུབ་རྒྱུ་རེད་ཅེས་གསུངས་འདུག། འོན་ཀྱང་རྒྱ་ནག་གཞུང་གིས་སྐུ་ཞབས་ལའེ་ཆིང་ཏེ་ལ་སྲིད་འཛིན་གྱི་རྒྱལ་ཁ་ཐོབ་པ་དང་ཁ་བྲལ་བྱ་སྤྱོད་ལ་བཟོད་བསྲན་བྱེད་ཐབས་མེད་པའི་སྐོར་བཤད་དེ། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་ཐུན་མོང་གི་མོས་མཐུན་བྱུང་བའི་རྒྱ་ནག་གཅིག་གི་རྩ་དོན་ལ་འགྱུར་བ་མེད་པ་དང་ཐེ་ཝན་རང་བཙན་ཆེད་དུ་ཁ་བྲལ་བྱ་སྤྱོད་མཐའ་དག་དང་ཕྱི་རྒྱལ་ཐེ་ཇུས་ལ་མཐའ་གཅིག་ཏུ་ངོ་རྒོལ་བྱེད་རྒྱུ་ཡིན་པ་ཤིན་ཧྭ་གསར་ཤོག་ཐོག་ལ་གནས་ཚུལ་བཀོད་ཡོད་པ་རེད་འདུག། ཐེ་ཝན་མི་མང་གིས་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གྱི་འོས་མི་ལའེ་ཆང་སི་ལ་རྒྱབ་སྐྱོར་ཞུས་ནས་ཁོང་ལ་འོས་བསྡུའི་རྒྱལ་ཁ་ཐོབ་པ་དེ་ནི་ཐེ་ཝན་མི་མང་གིས་རྒྱ་ནག་གི་དྲག་ཤུགས་དང་གནོན་ཤུགས་ལ་ཁས་མི་ལེན་པའི་རྣམ་འགྱུར་ཤུགས་ཆེ་སྟོན་པ་ཞིག་ཡིན་པ་དང་སྐུ་ཞབས་ལའེ་མཆོག་གིས་རྒྱ་ནག་གི་དྲག་གནོན་ལ་གདོང་ལེན་གནང་རྒྱུ་དང་ཆབས་ཅིག་རྒྱ་ནག་མཉམ་གྲོས་མོལ་ཡང་གནང་རྒྱུའི་ཞལ་བཞེས་གནང་ཡོད་པ་རེད། དེ་ཡང་ཐེ་པེ་ནས་རོའེ་ཊར་གསར་འགྱུར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བའི་ནང། འདེམས་ཐོན་སྲིད་འཛིན་ལའེ་མཆོག་གི་དམངས་གཙོ་ཆབ་སྲིད་ཚོགས་པས། རྒྱ་ནག་གིས་ཐེ་ཝན་རྒྱ་ནག་ལ་བདག་དབང་ཡོད་ཅེས་བཤད་བཞིན་པ་དེར་ངོས་ལེན་གནང་མེད་པ་རེད་དང་ཁོང་གི་ཆབ་སྲིད་ཚོགས་པར་བསྟུད་མར་སྐབས་གསུམ་མུ་མཐུད་ནས་རྒྱལ་ཁ་ཐོབ་པ་དེ་ནི་ཐེ་ཝན་གྱི་ད་ཡོད་འོས་བསྡུའི་ལམ་ལུགས་ནང་དེ་སྔ་བྱུང་མྱོང་མེད་པའི་གནས་ཚུལ་ཞིག་ཡིན་པ་རེད། རྒྱ་ནག་གིས་འདེམས་ཐོན་སྲིད་འཛིན་ལའེ་ཁོང་ནི་ཧ་ཅང་ཉེན་ཁ་ཆེ་བའི་ཁ་བྲལ་རིང་ལུགས་པ་ཞིག་ལ་ངོས་འཛིན་བྱས་ནས་ཐའེ་ཝན་མི་མང་ལ་གདམ་ག་མ་ནོར་བ་བྱ་དགོས་པའི་འཇིགས་སྐུལ་བྱས་པ་དང་དེ་བཞིན་ལའེ་མཆོག་གིས་གྲོས་མོལ་བྱ་འདོད་ཡོད་ཅེས་གསུངས་པ་དེར་ཁས་ལེན་བྱེད་ཀྱི་མེད་པ་རེད། སྐུ་ཞབས་ལའེ་མཆོག་ལ་འོས་ཤོག་བརྒྱ་ཆ་བཞི་བཅུ་ཙམ་ཐོབ་ནས་སྲིད་འཛིན་གསར་པར་ངེས་ཡོད་ཀྱང་གྲོས་ཚོགས་ཀྱི་ཚོགས་མིའི་འོས་བསྡུར་དམངས་གཙོ་ཚོགས་པར་ཕམ་ཉེས་བྱུང་ཡོད་པ་རེད། འདེམས་ཐོན་སྲིད་འཛིན་ལའེ་མཆོག་གིས་གྲོས་ཚོགས་ཀྱི་ཚོགས་མིའི་འོས་བསྡུར། ཁོང་གི་ཆབ་སྲིད་ཚོགས་པར་ཕམ་ཉེས་བྱུང་བ་དེས་མ་འོངས་པར་ཁྲིམས་བཟོ་དང་སྔོན་རྩིས་འཆར་འབུལ་སོགས་ཀྱི་ཐོག་ཁོང་ལ་དཀའ་ངལ་འཕྲད་སྲིད་པ་གསུངས་འདུག་ཡང་ཁོང་གིས་ཕྱོགས་འགལ་ཚོགས་པ་ཆེ་ཤོས་གོ་མིན་ཏང་ཚོགས་པའི་སྲིད་འཛིན་གྱི་འོས་མི་ཧོ་ཡུ་དབྱི་དང་ལྷན་མཉམ་ལས་གནང་ནས་ཐའེ་ཝན་ལ་འཕྲད་བཞིན་པའི་དཀའ་ངལ་རྣམས་སེལ་ཐབས་གནང་འདོད་ཡོད་པ་གསུངས་བཞག་ཐེངས་འདིའི་རྒྱལ་ཡོངས་འོས་བསྡུའི་ནང་ལ་མི་འབོར་ས་ཡ་བཅུ་དགུ་ཙམ་ཡོད་པའི་ཐའེ་ཝན་ནང་ནས་འོས་ཆོས་ཚང་བའི་མི་གྲངས་བརྒྱ་ཆ་བདུན་ཅུ་ཙམ་ནས་འོས་བསྡུའི་ནང་ལ་ཆ་ཤས་བླངས་ཡོད་འདུག། དེ་ནས་ཐའེ་ཝན་གྱི་འོས་བསྡུའི་ནང་ལ་རྒྱལ་ཁ་བྱུང་བའི་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་དང་ཐའེ་ཝན་སྐུ་ཚབ་དོན་གཅོད་དབར་འབྲེལ་བ་ཆེན་པོ་ཡོད་པ་དང་ད་དུང་མུ་མཐུད་ནས་འབྲེལ་བ་ཡར་རྒྱས་གཏོང་ཐབས་གནང་རྒྱུ་ཡིན་པའི་སྐོར་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་མཆོག་ནས་གསུངས་ཡོད་པའི་སྐོར་ལ། བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། འདི་ཚེས་བཅུ་གསུམ་ཉིན་གྱི་ཐའེ་ཝན་གྱི་སྲིད་འཛིན་འོས་བསྡུ་ཆེན་མོ་ནི་ཡུལ་དེའི་མི་སེར་ས་ཡ་ཉི་ཤུ་རྩ་གསུམ་ལྷག་གི་གནད་དོན་ཙམ་མིན་པར་འཛམ་གླིང་སྤྱིའི་ཆབ་དཔལ་གཉིས་དང་འབྲེལ་བ་ཤུགས་ཆེར་ཡོད་པ་མ་ཟད་མ་འོངས་ཐའེ་ཝན་གྱི་དམངས་གཙོའི་ལམ་ལུགས་དེ་བཞིན་ཇི་ལྟར་ཆགས་མིན་དེ་ཡང་འོས་བསྡུ་དེར་ཐུག་ཡོད་པ་རེད། ད་རེས་ཐའེ་ཝན་རྒྱལ་ཡོངས་སྲིད་འཛིན་གྱི་མཐའ་མའི་འོས་བསྡུའི་འོས་མི་གསུམ་སྟེ་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ། Democratic Progressive Party། ཡི་སྲིད་འཛིན་གཞོན་པ་ལའེ་ཆིན་ཏེ་ལགས་དང་ཕྱོགས་འགལ་གོ་མིན་ཏང་ཚོགས་པའི་སྲིད་འཛིན་འོས་མི་ཧོའུ་ཡུའུ་དབྱི་ལགས་དང། དེ་བཞིན་ཉིས་སྟོང་བཅུ་དགུ་ལོར་གསར་འཛུགས་གནང་བའི་ཐའེ་ཝན་མི་དམངས་ཆབ་སྲིད་ཚོགས་པ། Taiwan People's Party། ཡི་འོས་མི་ཀུའུ་ཝུན་ཅིན་བཅས་གསུམ་ཡིན་པ་དང། དེའི་ཐད་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་ཐའེ་ཝན་ནས་ཞལ་པར་བརྒྱུད་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། ད་ལྟའི་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་སླར་ཡང་སླེབས་པ་ཡིན་ན་བོད་དོན་ལ་ཡང་ཁེ་ཕན་ཆེ་བ་ཡོད་པ་དགོངས་ཚུལ་གསུངས་ཀྱི་འདུག། ཆབ་སྲིད་རང་གི་ངོས་ཐོག་ལ་ཞུས་པ་ཡིན་ན་ད་ལྟ་གི་གཞུང་དེ་ལོ་བརྒྱད་ཙམ་གཞུང་འཛིན་ཚར་བ་ཡིན་ཙང་དེ་ང་ཚོ་སྐུ་ཚབ་དོན་གཅོད་ལས་ཁང་ནས་ཐའེ་ཝན་གཞུང་གི་འབྲེལ་ཡོད་དང་ལྷན་ཁང་ཁག་གི་བར་རེད་དེ་ནང་བཞིན་གྱི་གྲོས་ཚོགས་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པ་གི་བར་ལ་འབྲེལ་བ་དེ་རྦད་དེ་ཤུགས་ཆེ་བ་ཡོད་པ་མ་ཚད་དེ་ནས་རང་དབང་དམངས་གཙོ་དེ་ཚོ་གི་ཐོག་ལ་ཞུས་པ་ཡིན་ན་ད་ལྟ་གི་ཆབ་སྲིད་ཡར་ཐོན་ཚོགས་པ་ཁོ་རང་ཚོ་ཡིན་ན་ད་ལྟའི་མཚམས་གཅིག་གི་གཞུང་འཛིན་གྱི་དེ་ང་ཚོ་དེ་གི་ཐོག་ལ་གཅིག་རྒྱབ་སྐྱོར་ཏིག་ཙམ་ཆེ་བ་ཡོད་པ་དེ་དངོས་སུ་འདོད་པ་ལ་ཆགས་དེ་ཡོད་རེད་ལགས། རྒྱ་ནག་གཞུང་གིས་ཐའེ་ཝན་ནི་རྒྱ་ནག་གི་ཁ་བྲལ་ཐབས་མེད་པའི་མངའ་ཁོངས་ཡིན་ལུགས་བཤད་ཀྱི་ཡོད་ཀྱང་ད་ལྟའི་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པས་རྒྱ་ནག་གིས་བཤད་པ་དེ་ངོས་ལེན་བྱེད་ཀྱི་མེད་པ་མ་ཟད་གཞུང་འཛིན་ཚོགས་པ་དེ་ཉིད་ཀྱི་སྲིད་འཛིན་འོས་མི་ལའེ་ཆིང་ཏེ་ལགས་ནི་ཐའེ་ཝན་རང་བཙན་རྒྱལ་ཁབ་ཞིག་ལ་ངོས་འཛིན་བྱེད་མཁན་ཞིག་ཡིན་པ་རེད། འོན་ཀྱང་རྒྱ་ནག་གཞུང་གིས་ཐའེ་ཝན་གྱི་འོས་བསྡུ་ནི་ཞི་བདེ་དང་དམག་འཁྲུག་གི་གདམ་ག་ཞིག་རེད་ཅེས་བརྗོད་དེ་གལ་ཏེ་གཞུང་འཛིན་ཚོགས་པའི་འོས་མི་ལའེ་ཆིང་ཏེ་ལགས་སུ་རྒྱལ་ཁ་ཐོབ་པ་ཡིན་ན་དམག་འཁྲུག་ལངས་སྲིད་པར་ཐའེ་ཝན་ལ་འཇིགས་སྐུལ་བྱས་ཡོད་པ་རེད། ད་ལྟའི་ཆར་རྒྱ་ནག་གིས་བཟོ་སྐྲུན་བྱས་པའི་ཝེ་པོ་སྤྱི་ཚོགས་དྲ་ལམ་ཐོག་ཧེཤ་ཏེག TaiwanElection ཞེས་བྲིས་པ་ཡིན་ན་རྒྱ་ནག་གཞུང་གིས་ཐད་ཀར་བཀག་གི་ཡོད་པ་ཡོངས་གྲགས་ཁྱབ་བཞིན་འདུག་དེ་དང་ཕྱོགས་མཚུངས་ད་རེས་འོས་བསྡུའི་ཁྲོད་ཐའེ་ཝན་མི་མང་ཚོས་གྲོས་ཚོགས་འཐུས་མི་བརྒྱ་དང་བཅུ་གསུམ་འོས་འདེམས་བྱེད་ཀྱི་ཡོད་པ་དང་འདས་པའི་ལོ་བརྒྱད་ནང་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་ལ་གྲོས་ཚོགས་ནང་ཞབས་སྟེགས་མང་བ་ཐོབ་ཡོད་ཀྱང་ད་རེས་གོ་མིན་ཏང་ཚོགས་པ་དང་མི་མང་ཚོགས་པ་ནས་ཟླ་སྒྲིལ་བྱས་པ་ཡིན་ན་གཞུང་འཛིན་ཚོགས་པར་ཞབས་སྟེགས་སྔར་བཞིན་ཐོབ་རྒྱུ་ཁག་པོ་ཆགས་ཡོད་པ་ཉམས་ཞིབ་པ་ཚོས་ཚོད་དཔག་གནང་བཞིན་འདུག། གཞན་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོར་ཐའེ་ཝན་མི་དམངས་ཀྱིས་ལོ་རྒྱུས་རང་བཞིན་གྱི་སྲིད་འཛིན་འོས་བསྡུའི་ནང་ཐེངས་དང་པོ་ཆ་ཤས་ལེན་པ་ནས་བཟུང་ད་བར་འོས་བསྡུའི་ལམ་ནས་ཡུལ་དེ་ཡི་སྲིད་འཛིན་རིམ་པར་བདམས་ཐོན་བྱུང་ཡོད་པ་རེད། ད་རེས་ཀྱི་རྒྱལ་ཡོངས་སྲིད་འཛིན་འོས་བསྡུ་ཆེན་མོའི་ནང་ཐའེ་ཝན་གྱི་མི་སེར་ས་ཡ་བཅུ་དགུ་ལྷག་མཉམ་ཞུགས་གནང་གི་ཡོད་པ་དང་ཐའེ་ཝན་ནི་འཛམ་གླིང་ནང་གློག་འདྲེན་ཆས་སུ Semiconductor མང་ཤོས་ཐོན་སྐྱེད་བྱེད་མཁན་གྲས་ཤིག་ཡིན་པ་དང་ཆབ་སྲིད་ཀྱི་གནས་སྟངས་ཀྱང་ཛ་དྲག་ཡོད་པའི་རྐྱེན་གྱིས་འཛམ་གླིང་སྤྱི་ཡོངས་ཀྱིས་དོ་སྣང་ཆེན་པོ་བྱེད་ཡུལ་ཞིག་ཏུ་གྱུར་ཡོད་པ་རེད།

མགོན་པོ་གང་ཉིད་བོད་མི་ཞིག་ཡིན་པའི་ཆ་ནས་རྒྱལ་རབས་ལོ་རྒྱུས་ཀྱི་ཐོག་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་འབྲུག་ཡུལ་མི་དམངས་ཀྱི་དབར་འབྲེལ་བ་ཡོད་པ་དང། དེ་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི་དམངས་གཙོའི་རིན་ཐང་ལ་ཆོད་སེམས་བརྟན་པོས་དགའ་མོས་གནང་མཁན་ཞིག་ཡིན་པའི་ཆ་ནས ྋགོང་ས་མཆོག་གིས་འབྲུག་རྒྱལ་ཁབ་ནང། འབྲུག་རྒྱལ་པོ་མཆོག་གི་མིག་རྒྱང་རིང་བའི་དབུ་ཁྲིད་འོག་འདས་པའི་ལོ་མང་ནས་འཛུགས་སྐྲུན་དང་དམངས་གཙོའི་ལམ་ལུགས་ལྡན་པའི་འཛིན་སྐྱོང་གནང་བཞིན་པ་དེ་ནི་བསྟོད་བསྔགས་འོས་པ་ཞིག་ཡིན་པ་བཀའ་བསྩལ་འདུག། ཡང་གོང་ས་མཆོག་གིས་དེང་དུས་ཀྱི་འབྲུག་ཡུལ་དེ་བཞིན། དེང་དུས་དང་འཚམས་པའི་ཐོག་ནས་འཛུགས་སྐྲུན་བྱེད་བཞིན་པ་དང་ཆབས་ཅིག་རང་གི་གནའ་བོའི་ཆོས་དང་རིག་གཞུང་དེ་དག་གཅེས་འཛིན་བྱེད་ཀྱི་ཡོད་པར་བརྟེན། ཁྱེད་ཀྱིས་སྲིད་བློན་གནང་བའི་ལས་ཡུན་རིང་ལས་དོན་དེ་དག་མུ་མཐུད་ནས་འཇུ་སྐྱོང་གིས་སྲ་བརྟན་གནང་ངེས་ཡིན་པ་ཡིད་ཆེས་ཞུ་གི་ཡོད་ལ། ང་ཚོ་བོད་དང་འབྲུག་མི་དམངས་གཉིས་ཀྱི་བར་ལ་ཐུན་མོང་མ་ཡིན་པའི་ནང་ཆོས་ཤིག་ཉམས་ལེན་བྱེད་ཀྱི་ཡོད་པ་མ་ཟད། ང་ཚོའི་ཆོས་ལུགས་ཀྱི་སྲོལ་རྒྱུན་དེ་ནི་དད་པ་ཙམ་ཞིག་ལ་གཞི་བཅོལ་བ་མིན་པར་རྣམ་དཔྱོད་ཐོག་ནས་འགྲོ་བ་མི་སྤྱི་ཡོངས་ལ་དོན་དམ་གྱི་ཕན་ཐོགས་ཡོད་པ་ཞིག་ཡིན་པ་དང། ང་ཚོའི་བཀའ་འགྱུར་དང་བསྟན་འགྱུར་དེ་དག་ནི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་བཀའ་དང། དེ་བཞིན་དེ་དང་འབྲེལ་བའི་རྒྱ་གར་གྱི་ནང་པའི་སློབ་དཔོན་རྣམ་པའི་བཀའ་རྩོམ་བསྟན་བཅོས་བཅས་ཀྱི་ནང་སེམས་ཀྱི་ངོ་བོ་དང་སེམས་ཀྱི་འདུ་ཤེས་ཚོར་བ་བཅས་ཀྱི་འགྲོ་སྟངས་ཀྱི་ཤེས་ཡོན་ཧ་ཅང་ཕྱུག་པོ་ཡོད་པ་དེ་དག་ནི་དེང་གི་དུས་སུ་འཛམ་གླིང་ནང་ལ་ཞི་བདེ་བསྐྲུན་པར་ཕན་ཐོགས་ཆེན་པོ་ཞིག་ཡོད་པ་བཀའ་སྩལ་གནང་འདུག་མཐའ་དོན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཁྱེད་ཀྱིས་འབྲུག་རྒྱལ་ཁབ་དང་མི་མང་གི་བདེ་དོན་གྱི་ཆེད་དུ་ལས་དོན་གནང་བ་བཞིན་ལམ་ལྷོང་ཡོང་བའི་སྨོན་འདུན་ཡོད་ཅེས་གསུངས་འདུག་དེ་བཞིན་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་འབྲུག་གི་སྲིད་བློན་ཚེ་རིང་སྟོབས་རྒྱས་ལགས་སུ་འབྲུག་ཡུལ་མི་མང་དང་དམངས་གཙོ་ཚོགས་པར། ཉེ་ཆར། ཕྱི་ཟླ་དང་པོའི་ཚེས་དགུ་ཉིན་རྒྱལ་ཡོངས་འོས་བསྡུའི་ནང་ལ་རྒྱལ་ཁ་ཐོབ་པར་འཚམས་འདྲི་ཞུས་པ་དང། ཨ་མི་རི་ཀའི་ངོས་ནས་འབྲུག་གི་གཞུང་གསར་པ་དང་ལྷན་དུ་མཛའ་གྲོགས་ཀྱི་འབྲེལ་བ་འཛུགས་རྒྱུ་དང་ཕྱོགས་གཉིས་ཀྱི་མི་དམངས་ཀྱི་དབར་འབྲེལ་བ་དམ་ཟབ་གནང་རྒྱུའི་འདུན་པ་གསལ་སྟོན་གནང་ཡོད་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱིས་འདས་མ་ཐག་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ནང་བོད་མིའི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཧ་ཅང་སྡུག་པོ་བྱུང་ཡོད་པའི་ཕྱོགས་བསྡོམས་གནང་འདུག། དེ་ཡང་མཉམ་འབྲེལ་རྒྱལ་ཚོགས་དང་ཡོ་རོབ་སྤྱི་མཐུན་འགྲོ་བ་མིའི་ཐོབ་ཐང་ཚན་པས་གསུངས་པའི་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གནས་བབ་ལ་དབུས་བོད་མིའི་སྒྲིག་འཛུགས་ཕྱི་དྲིལ་སྡེ་ཚན་ནས་ལོ་འཁོར་ཕྱོགས་བསྡོམས་གནང་བའི་ནང་རྒྱ་ནག་གི་བཙན་འོག་ཏུ་གནས་པའི་བོད་ནང་འདས་པའི་ལོ་ངོ་དྲུག་ཅུ་རེ་གྲངས་ལྷག་འགྲོ་བཞིན་ཡོད་པ་དེའི་ནང་དུ་ད་དུང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་མངོན་གསལ་དོད་པོ་དང་མངོན་སུམ་གྱིས་འགྲོ་བ་མིའི་ཐོབ་ཐང་བརྩི་མེད་རྡོག་རོལ་གཏོང་བཞིན་པར་བརྟེན་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཧ་ཅང་སྡུག་པོ་བྱུང་ཡོད་པའི་སྐོར་གསལ་འདོན་གནང་ཡོད་ལ། ད་དུང Freedom House ཞེས་པས་བོད་ནི་འཛམ་གླིང་དེའི་ནང་ནས་རང་དབང་སྐྱོ་ཤོས་ཀྱི་ས་ཁུལ་ཞིག་ཡིན་པའི་གནས་སྟངས་ལོ་གསུམ་བསྟུད་མར་རིམ་པ་སྐྱོ་ཤོས་གྲས་སུ་བཏོན་ཡོད་པ་ཡང་ལུང་འདྲེན་གནང་འདུག་མཉམ་འབྲེལ་རྒྱལ་ཚོགས་དང་ཡོ་རོབ་སྤྱི་མཐུན་འགྲོ་བ་མིའི་ཐོབ་ཐང་ཚན་པས་བཏོན་པའི་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གནས་བབ་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་སྡེ་ཚན་ཁོངས་ནས་ལོ་འཁོར་ཕྱོགས་བསྡོམས་གནང་བ་དེའི་ནང་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཡང་རྒྱ་ནག་ནི་མུ་མཐུད་ནས་འཛམ་གླིང་ནང་ནས་དྲ་རྒྱའི་རང་དབང་ཐོག་ལ་རྡུང་རྡེག་གཏོང་མཁན་གྱི་རྒྱལ་ཁབ་སྡུག་ཤོས་དང་རྒྱ་ནག་གཞུང་གིས་མང་ཚོགས་ཀྱི་སྨྲ་བརྗོད་རང་དབང་ཐོག་ལ་དྲག་གནོན་གྱི་སྲིད་བྱུས་མུ་མཐུད་ལག་བསྟར་བྱས་ཏེ་རྒྱ་ནག་མི་སེར་རྣམས་ལ་སྤྱི་ཚོགས་དྲ་ལམ་ཐོག་ནས་གནས་ཚུལ་ཤེས་རྟོགས་ཐུབ་ཐབས་མེད་པའི་བཀག་སྡོམ་བྱས་པ་དང། འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཀྱི་ལས་འགུལ་སྤེལ་མཁན་ཐོག་ལ་དྲག་གནོན་དང་དུས་ཡུན་རིང་པོ་བཙོན་འཇུག་བྱེད་པའི་བྱ་སྤྱོད་རྣམས་གསལ་སྟོན་གནང་ཡོད་པ་རེད། ད་དུང་ཕྱོགས་བསྡོམས་དེའི་ནང་བོད་ནང་དུ་བོད་ཕྲུག་ས་ཡ་གཅིག་ཙམ་རྒྱ་ནག་གཞུང་གིས་གཉེར་བའི་གཏན་འཇགས་སློབ་གྲྭའི་ནང་བཅུག་པ་དང་བོད་ནང་གི་བོད་པའི་སློབ་གྲྭ་ཁག་འཆར་གཞི་ལྡན་པའི་སྒོ་ནས་སྒོ་བརྒྱབ་ཏུ་བཅུག་པའི་བྱ་སྤྱོད་དེ་དག་གིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་རྒྱ་ནག་ཅན་དུ་བསྒྱུར་ཐབས་ཀྱི་སྲིད་ཇུས་མུ་མཐུད་ནས་ལག་བསྟར་རྒྱུན་འཁྱོངས་བྱེད་བཞིན་ཡོད་པ་དང་འོན་ཀྱང་རྒྱ་ནག་གཞུང་གིས་བོད་ནང་གི་གཏན་འཇགས་སློབ་གྲྭ་དེ་དག་ནི། བོད་ཀྱི་ས་ཁུལ་ཡོངས་ཀྱི་སློབ་ཕྲུག་རྣམས་ལ་ཤེས་ཡོན་གྱི་གོ་སྐབས་སྤྲོད་རྒྱུའི་ཆེད་དུ་དམིགས་པ་ཞིག་ཡིན་པར་འགྲེལ་བརྗོད་བྱེད་ཀྱི་ཡོད་ཀྱང་བོད་ཕྲུག་རྣམས་ལ་སོ་སོའི་རིག་གཞུང་དང། ཆོས་ལུགས། སྐད་ཡིག་སློབ་སྦྱོང་གི་གོ་སྐབས་མེད་པའི་སྐོར་དང་རྒྱ་ནག་གཞུང་གིས་བོད་མི་ཚོར་རྒྱུ་མཚན་སྣ་ཚོགས་བཤད་དེ་ན་ནིང་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཁོ་ནར་ས་གནས་བོད་མི་སྟོང་ཕྲག་སུམ་ཅུ་སོ་བཞི་ལྷག་རྒྱ་ནག་གཞུང་གིས་འཛུགས་སྐྲུན་བྱས་པའི་ཁང་པར་གནས་སྤོ་རུ་བཅུག་པའི་སྐོར་སོགས་གསལ་སྟོན་གནང་འདུག། བོད་མིའི་སྒྲིག་འཛུགས་ཀྱི་སྲིད་ཟུར་བློ་བཟང་སེང་གེ་མཆོག་གིས་བོད་ནང་རྒྱ་ནག་གི་དྲག་གནོན་སྔར་བཞིན་མུ་མཐུད་ནས་བྱེད་བཞིན་པ་དེ་ལྟར་ཡང། བོད་ནང་དྲག་གནོན་བྱས་དང་བྱེད་བཞིན་པ་ལྟར་ཨུ་གུར་སོགས་ཀྱི་ནང་བྱེད་བཞིན་པའི་ཐོག་རྒྱལ་སྤྱིའི་ཐུགས་སྣང་ཆེ་བ་གནང་གི་ཡོད་པའི་སྐོར་གསུངས་འདུག་དེ་ཡང་ཐེ་ཝན་ནས་རོའི་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། སྲིད་ཟུར་བློ་བཟང་སེང་གེ་མཆོག་ཐེ་ཝན་ནང་ཕྱི་ཚེས་བཅུ་གསུམ་ཉིན་ཕེབས་ཡོད་པ་རེད། ཁོང་ནི་བཙན་བྱོལ་ནང་ཡོད་པའི་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྐབས་གཉིས་རིང་གནང་མྱོང་ཡོད་པ་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དབུ་ཁྲིད་ལམ་སྟོན་འོག་ཞབས་ཞུ་གནང་ཡོད་པ་དང། ཁོང་ཐེ་ཝན་དུ་མ་འབྱོར་གོང། ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་ཞུས་ཡོད་པ་རེད་ཅེས་རོའི་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག། ཡང་སྲིད་ཟུར་མཆོག་གིས། ཕྱི་ལོ་ཉིས་སྟོང་བརྒྱད་ལོར་པེ་ཅིང་དུ་རྒྱལ་སྤྱིའི་ཨོ་ལེམ་པིག་སྐབས་བོད་ནང་ཞི་རྒོལ་ཆེན་མོ་བྱུང་ཡོད་པ་དང། དེ་བཞིན་བོད་ནང་བོད་མི་ཁྱོན་ཆེས་རྒྱ་ནག་གཞུང་གིས་བོད་ལ་འཛིན་པའི་སྲིད་བྱུས་ལ་ངོ་རྒོལ་མཚོན་ཆེད་རང་ལུས་མེར་སྲེག་བཏང་ཡོད་པ་གསུངས་འདུག

རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་བསྐྱར་ཞིབ་གནང་བའི་སྙན་ཐོའི་ནང་བོད་ཀྱི་གནད་དོན་ཐོག་ལ་ངེས་པར་དུ་ནན་པོ་ཞིག་འཁོད་ཐབས་གནང་དགོས་པའི་འབོད་སྐུལ་གནང་འདུག་དེ་ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་གསུངས་པར་ཕྱི་ཟླ་དང་པོའི་ཟླ་མཇུག་ཏུ་སུད་སི་གྲོང་ཁྱེར་ཇི་ནི་ཝར་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱལ་ཚོགས་ཀྱི་ཚོགས་མི་ཡུལ་ཁག་ཚོའི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ལ་དུས་བཀག་བསྐྱར་ཞིབ་གནང་བའི་སྐབས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་དྲི་རྩད་གནང་རྒྱུའི་གྲ་སྒྲིག་གནང་བཞིན་ཡོད་པ་ལྟར། བོད་ནང་གི་གནས་སྟངས་ཧ་ཅང་གི་ཇེ་སྡུག་འགྲོ་བཞིན་པར་བརྟེན་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཚོས་རྒྱ་ནག་ཐོག་ལ་དྲི་རྩད་ནན་པོ་བྱས་ཏེ་ཚོགས་འདུའི་མཇུག་བསྡོམས་ཀྱི་སྙན་ཐོའི་ནང་བོད་ཀྱི་གནད་དོན་ནན་པོ་འཁོད་ཐབས་གནང་དགོས་པའི་སྐོར་གསུངས་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་དུས་བཀག་བསྐྱར་ཞིབ་དེ་ནི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་གསུམ་ཉིན་གནང་རྒྱུ་ཡིན་ཞིང་མཉམ་འབྲེལ་རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་ལོ་བཞི་རེའི་ཐོག་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཚོའི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་བསྐྱར་ཞིབ་གནང་གི་ཡོད་པ་རེད། ན་ནིང་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བདུན་པའི་ནང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཚོགས་པ་མཉམ་འབྲེལ་གྱིས་བོད་ཁྱོན་ཡོངས་སུ་རྒྱ་ནག་གཞུང་གིས་འཆར་གཞི་ལྡན་པའི་སྒོ་ནས་འགྲོ་བ་མིའི་ཐོབ་ཐང་བརྩི་མེད་རྡོག་རོལ་གཏོང་བའི་བྱ་སྤྱོད་རྣམས་འཁོད་པའི་སྙན་ཐོ་ཞིབ་ཕྲ་ཞིག་བཏོན་ཡོད་པ་དང་སྙན་ཐོའི་ནང་དུ་རྒྱ་ནག་གཞུང་གིས་བོད་ནང་དུ་དྲག་གནོན་དང་རྩ་མེད་ཀྱི་བྱ་སྤྱོད་ལག་བསྟར་ཤུགས་ཆེ་རུ་བཏང་ཡོད་པའི་གནས་ཚུལ་གཙོ་བོ་བཏོན་ཡོད་པ་རེད་འདུག།
ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་མཆོག་གིས་རྒྱ་ནག་གི་ཆེས་མཐོའི་དཔོན་རིགས་ཤིག་རེས་གཟའ་པ་སངས་ཉིན་ཐུག་འཕྲད་གནང་ནས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཐོག་བློ་འཚབ་ཡོད་པ་གསུངས་བཞག་དེ་ཡང་རོའི་ཊར་གསར་འགྱུར་ལས་ཁང་གིས་ཝཱ་ཤིང་ཊོན་ནས་ཁ་ས་གནས་ཚུལ་སྤེལ་བའི་ནང། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་སྦིལ་ཀེན་མཆོག་གིས་ཁ་ས་རྒྱ་ནག་གི་རྒྱལ་སྤྱིའི་འབྲེལ་མཐུད་བློན་ཆེན་ལིའུ་ཅན་ཧྲུའུ་ཐུག་འཕྲད་གནང་ནས། རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཐོག་བློ་འཚབ་ཡོད་པ་གསུངས་པའི་ཐོག་ཨ་མི་རི་ཀའི་ཡུལ་མི་ཞིག་ཁྲིམས་འགལ་གྱིས་འཛིན་བཟུང་བཀག་ཉར་བྱས་པ་དེའི་གནད་དོན་ཐག་གཅོད་གནང་དགོས་པའི་ནན་སྐུལ་གནང་ཡོད་ལུགས་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ནས་སྤྱི་བསྒྲགས་ཤིག་སྤེལ་བའི་ནང་གསུངས་བཞག། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་བིལ་ཀེན་མཆོག་དང་རྒྱ་ནག་གི་རྒྱལ་སྤྱིའི་འབྲེལ་མཐུད་བློན་ཆེན་རྣམ་གཉིས་མཇལ་འཕྲད་གྲོས་མོལ་དེ་བཞིན་དོན་ཕན་ཞིག་བྱུང་ཡོད་པ་དང། དབུ་ཁྲིད་རྣམ་གཉིས་དབར་ཡུལ་གྲུ་གཉིས་ཀྱི་འབྲེལ་བའི་གནད་དོན་དང་མངའ་ཁུལ་དང་རྒྱལ་སྤྱིའི་གནད་དོན། དེ་བཞིན་ཡུལ་གྲུ་གཉིས་དབར་མི་མཐུན་པའི་གནད་དོན་ཁག་སེལ་ཐབས་དང་ཕན་ནུས་ལྡན་པའི་མཉམ་ལས་གནང་ཕྱོགས་སོགས་ཀྱི་ཐད་གྲོས་མོལ་གནང་བཞག། ཡང་དབུ་ཁྲིད་གཉིས་ནས་སྔ་ལོའི་ཕྱི་ཟླ་བཅུ་གཅིག་པའི་ནང་ཨ་མི་རི་ཀའི་སྲིད་འཛིན་ཇོ་སྦེ་ཏན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རྣམ་གཉིས་ཨ་མི་རི་ཀའི་ཀ་ལི་ཕོར་ནི་ཡ་མངའ་སྡེའི Woodside ས་ཁུལ་དུ་མཇལ་འཕྲད་གྲོས་མོལ་གནང་བའི་བཟི་སྨན་སྨྱོ་རྫས་འགོག་ཐབས་སོགས་གལ་ཆེའི་གནད་དོན་ཁག་མུ་མཐུད་ནས་ལག་ལེན་གནང་རྒྱུར་བསྐྱར་དུ་ཁས་ལེན་གནང་བཞག་ཡང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་མཆོག་གིས་རྒྱ་ནག་གིས་ཐའེ་ཝན་མཚོ་གླིང་དང་ལྷོ་རྒྱ་ནག་རྒྱ་མཚོའི་ནང་ཞི་བདེ་ལྷིང་འཇགས་དགོས་པའི་བསྐྱར་བཤད་ནན་པོར་གནང་བཞག།

འདི་ལོའི་དགུན་ཁའི་ནམ་དུས་རིང་ལ་སྐབས་རེ་ཚ་ཚད་སད་སེར་དྲུག་ལས་མཐོ་བ་སླེབས་ཀྱི་ཡོད་པའི་སྐོར་རྒྱ་གར་གནམ་གཤིས་ཆེད་ལས་པས་གསུངས་ཡོད་པ་རེད། འོན་ཀྱང་གནམ་གཤིས་སྐམ་པོ་དེའི་ནང་མཚན་མོ་གྲང་ངར་ཆེན་པོ་ཡོད་པ་དང་གནམ་གཤིས་ཆེད་ལས་པས་ན་ནིང་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ནང་ཀ་ཤི་མིར་ཁུལ་དུ་བརྒྱ་ཆ་བརྒྱད་ཅུ་ཙམ་ཆར་པ་ཉུང་བ་བབས་ཡོད་པ་དང་ཆབས་ཅིག་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་གཟའ་འཁོར་དང་པོའི་ནང་ལ་གངས་རྩ་བ་ནས་བབས་མེད་པའི་རྐྱེན་གྱིས་ཀ་ཤི་མིར་ས་ཁུལ་མང་ཆེ་བར་གངས་བབས་མེད་པ་མ་ཟད་རི་མགོར་ཡོད་པའི་གངས་ཀྱང་དུས་རྒྱུན་ལས་ཉུང་དུ་ཕྱིན་ཡོད་པའི་སྐོར་གསུངས་འདུག་རྒྱ་གར་གནམ་གཤིས་ལས་ཁང་གི་དཔོན་རིགས་ནས། ཀ་ཤི་མིར་ནང་དགུན་དུས་གངས་མི་བབས་པར་གནམ་གཤིས་སྐམ་པོ་ལྡན་པའི་གནས་སྟངས་དེ་མུ་མཐུད་ནས་གཟའ་འཁོར་གཅིག་ཉུང་མཐར་གངས་བབས་རྒྱུ་མིན་པའི་སྔོན་བརྡ་བཏང་ཡོད་པ་དང། གནམ་གཤིས་ཐད་ཀྱི་ཆེད་ལས་པས་ཀ་ཤི་མིར་གྱི་ནང་གངས་མི་བབས་པར་གནམ་གཤིས་སྐམ་པོ་ལྡན་པའི་དཀའ་ངལ་དེ་ནི་གོ་ལའི་གནམ་གཤིས་ཚ་དྲོད་ཆེ་རུ་ཕྱིན་པ་སོགས་ཁྱོན་ཡོངས་ཀྱི་གནམ་གཤིས་འགྱུར་ལྡོག་ཕྱིན་པ་ལས་བྱུང་བ་ཡིན་པར་གསུངས་ཡོད་ལ་གནས་སྟངས་དེ་ཡིས་ཀ་ཤི་མིར་ས་གནས་ཀྱི་ཆུའི་ཐོན་ཁུངས་དང་སོ་ནམ་ཞིང་ལས་ལ་ཤུགས་རྐྱེན་ཐེབས་སྲིད་པའི་ཉེན་བརྡ་ཡང་བཏང་ཡོད་པ་རེད་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱི་ཆོས་དོན་ལས་ཁུངས་དང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མཁན་པོར་མངགས་གཏོང་གནང་ཡུལ་སུད་སི་བསྟི་གནས་བཟུང་བའི་རི་ཀོན་ཆོས་འཁོར་དགོན་གྱི་མཁན་པོ་གསར་པ་བསྟན་འཛིན་བྱང་ཆུབ་མཆོག་གིས་མཁན་པོའི་ཐུགས་འགན་བཞེས་ཏེ་ཟླ་བ་གཅིག་ཕྱིན་པ་བརྒྱུད། བོད་རིགས་གཞོན་སྐྱེས་ཚོས་བོད་ཀྱི་ཆོས་དང་རིག་གཞུང་གི་ཤེས་ཚད་ཤིན་ཏུ་ཞན་པོ་ཡོད་པའི་གཟིགས་ཚུལ་བྱུང་བ་ལྟར་འབྱུང་འགྱུར་ཤེས་ཚད་གོང་འཕེལ་གཏོང་ཐབས་ཐད་ལ་ཕ་མ་རྣམས་ཀྱིས་འགན་རྐང་བཞེས་ཕྱོགས་ཡོངས་ནས་འབད་བརྩོན་གནང་དགོས་པའི་འབོད་སྐུལ་གནང་པའི་སྐོར་སུད་སི་ནས་རབ་དགའ་ཚེ་རིང་ཕུན་ཚོགས་ལགས་ཀྱིས་བཏང་གནང་པའི་གནས་ཚུལ་དེ་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སུད་སིའི་བོད་མིའི་ལྟེ་གནས་རི་ཀོན་ཆོས་འཁོར་དགོན་ལ་ཆེད་མངགས་བཅར་ཏེ་མཁན་པོ་གསར་པ་བསྟན་འཛིན་བྱང་ཆུབ་མཆོག་ནས་ཆོས་འཁོར་དགོན་གྱི་མཁན་པོའི་ཐུགས་འགན་བཞེས་ཏེ་ཟླ་བ་གཅིག་ཕྱིན་པའི་བརྒྱུད་རིམ་གྱི་ཁྲོད་གཟིགས་ཚུལ་ཇི་བྱུང་བཀའ་འདྲི་ཞུས་པའི་བཀའ་ལན་དུ། རི་ཀོན་ཆོས་འཁོར་དགོན་འདི་བཞིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ལམ་སྟོན་འོག་དུས་རབས་ཉི་ཤུའི་ནང་གསར་བཞེངས་ཀྱིས་མེད་པ་ནས་ཡོད་པ་ཡོད་པ་ནས་ཡར་རྒྱས་ཀྱི་ཕྱོགས་སུ་གོམ་བགྲོད་ཀྱིས་བསམ་བཞིན་དགའ་ཚོར་སྐྱེས་དགོས་པའི་རང་བཞིན་ཡིན། དེ་བཞིན་སུད་སིར་བཅའ་བཞུགས་གནང་མཁན་བོད་མི་རྣམས་ཀྱིས་འཕྲལ་ཕུགས་མི་ཚེའི་དཀའ་ངལ་སེལ་ཏེ་འཚོ་གོས་ཀྱི་ཐད་བསམ་བཞིན་དགའ་ཚོར་སྐྱེས་དགོས་པའི་གནས་སུ་འདུག། འོན་ཀྱང་སེམས་འཚབ་བྱེད་དགོས་པ་ཞིག་ནི་འདི་ཁུལ་བཅའ་བཞུགས་གནང་མཁན་བོད་རིགས་གཞོན་སྐྱེས་རྣམས་ཀྱིས་བོད་ཀྱི་ཆོས་དང་རིག་གཞུང་ལ་རྒྱུན་དུ་དོ་སྣང་གནང་ཕྱོགས་ཀྱི་ཐད་བསམ་བཞིན་བློ་འཚབ་སྐྱེས་དགོས་པའི་ཞན་ཆ་འདུག་ཅེས།
ཕྱི་ལོགས་ཀྱི་ཁྲ་ཁྲ་སིང་སིང་དང་སྤྱི་ཚོགས་ཀྱི་འཁྲུག་ཆ་དོད་པོ་ཅིག་གི་ནང་ན་སོ་སོའི་རིག་གཞུང་དེ་རྦད་དེ་ག་རང་ད་ཅིག་རིན་ཐང་ཆེན་པོ་ཡིན་ན་ཡང་དེ་ཡིན་པ་ཧ་མ་གོ་བ་བྱས་ནས་དེ་རྦད་སྣང་མེད་དུ་ཤོར་འགྲོ་ཡག་འདྲ་བོ་དང་དེ་རྦད་དེ་ད་ཅིག་ག་ཚོད་རྩ་བརླག་འགྲོ་ཡག་ཉེན་ཁ་ཆེན་པོ་འདྲ་བོ་མཐོང་འདུག་ཕྱི་རྒྱལ་ནང་ཡོད་རྒྱུ་གིས་ང་ཚོ་བོད་རིགས་ཀྱི་ནང་ལོགས་ལ་ད་ཅིག་ནང་ཆོས་ལ་དོ་སྣང་བྱེད་ནས་ད་ཅིག་སོ་སོ་དབྱིངས་འཕར་ནས་ཕ་མས་ཀྱི་སྤུ་གུ་གྲྭ་པ་ནང་སོང་ན་ག་ལེགས་པོ་རེད་བྱས་ལ་སྤུ་གུ་བཏང། སོ་སོ་གི་ངོ་ནས་ཡིན་ན་ཡང་ཅིག་དོ་སྣང་དང་དབྱིངས་སླེབས་པའི་ཐོག་ནས་ཅིག་ད་ནང་ཆོས་ལ་ཡར་ཞུགས་ནས་གྲྭ་པ་ནང་ཕྱིན་ནས་ད་དངོས་གནས་དྲང་གནས་ཅིག་བསླབ་པ་སློབ་གཉེར་བྱེད་མཁན་གྱི་དེ་འདྲ་ཅིག་ཕལ་ཆེར་ད་དེ་རིང་ཁ་སང་ཆགས་ཤིང་མེད་བསྡད་པའི་ཚུལ་ནི་འགྲོ་ཆགས་འགྲོ་རུ་ཆིག་འགྲོ། དེ་ཡིན་དུས་ད་དེ་འདྲའི་འགྲོ་འགྲོ་བྱས་པ་ཡིན་ན་མ་འོངས་པ་ལ་ད་དངོས་གནས་དྲང་གནས། ལོ། མི་རབས་གཅིག་གི་རྗེས་ལ་ང་ཚོ་ནང་པ་སངས་རྒྱས་པའི་ཆོས་དེ་བོད་པའི་ནང་ལ་ད་འཛིན་སྐྱོང་སྤེལ་གསུམ་བྱེད་མཁན་དེ་ཕལ་ཆེར་ཕལ་ཆེར། ནི། མཇུག་རྫོགས་ཡག་གི་ཉེན་ཁ་འདྲ་བོ་མཐོང་འདུག་དེ་ཡིན་དུས་བསྟན་པ་ལ་གཅིག་སོ་སོ་གིས་ད་ཅིག། ནུས་པ་ག་རེ་ཐོང་གི་ཡོད་ནི་མ་ནི་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ང་ལ་ཧུར་ཐག་འབད་ཐག་བྱེད་ཤིག་ཨ་ཟེར་གསུངས་ཡོད་རེད་དེ་ནི་དེ་ཚོ་ངའི་དེའི་ཚིག་དེ། ཧོབ་ཏེ་ཁར་བལྟས་ན་གཅིག་གིས་ཚིག་ཐུང་ཐུང་གཅིག་རེད། ཕྱོགས་གཅིག་ནས་བསམ་བློ་བཏང་ཡིན་ན་ཚིག་དེ་གའི་རྒྱབ་ལྗོངས་ལ་བསམ་བློ་བཏང་ཡིན་ན་ད་སོ་སོ་གིས་ནུས་ཤུགས་གང་ཡོད་པ་དེ་གཏོང་དགོས་དགོས་དུས་བསྟན་པ་ལ་ངར་གས་དེ་གཞི་བཞག་གི་ཐོག་ནས་གཅིག་འདིའི་ཐོག་ལ་ད་རྒྱུ་མཚན་དང་འབྲེལ་བའི་སྒོ་ནས་ཕར་ཞབས་ཏོག་བཏང་ཡང་འཇུག་རོགས། འོ་ད་དེ་གང་ཐུབ་ཐུབ་དེ་བྱེད་ཐུབ་ན་བསམ་དགོས་དེ་རིང་གི་རེ་བ་འདྲ་ཞིག་རྒྱག་གི་ཡོད། དེང་རབས་ཅན་གྱི་འཁྲུག་ཆའི་ནང་རྣམ་པར་གཡེང་སྟེ་བོད་ཀྱི་མེས་པོའི་མཛད་བཟང་ཡ་རབས་གོམས་གཤིས་བཟང་པོ་རྣམས་རྒྱུན་འཛིན་མ་ཐུབ་པའི་ཞན་ཆ་དང་དེ་དང་ཆོས་མཚུངས་བོད་མི་རིགས་ལ་གཞན་ལ་སྨོན་མ་དགོས་པའི་རིག་གཞུང་ཕྱུག་པོ་ཡོད་པ་ན་བོད་རིགས་གཞོན་སྐྱེས་རྣམས་ཀྱིས་གཅེས་ཉར་སྦྱངས་བརྩོན་གནང་ཕྱོགས་ཀྱི་ཐད་ཞན་ཆ་ཡོད། དེ་འདྲ་སོང་ཙང་ནུབ་ཕྱོགས་ཁུལ་བཅའ་བཞུགས་གནང་མཁན་བོད་རིགས་རྒན་གཞོན་ཚང་མས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ཟབ་མོ་དང་ཡོངས་སུ་མཐུན་པའི་སྒོ་ནས་བོད་མི་རིགས་ཀྱི་ངོ་བོ་མཚོན་པའི་ཆོས་དང་རིག་གཞུང་དེ་དག་ཉམས་པ་སོར་ཆུད་མི་ཉམས་གོང་འཕེལ་ཡོང་ཐབས་ཀྱི་ཆེད་དུ་ཕ་མ་རྣམས་ཀྱིས་གལ་འགངས་བཞེས་ཏེ་ཉིན་རེའི་འཚོ་བའི་ནང་བོད་སྐད་བོད་ཡིག་གི་དཔལ་ཡོན་གོང་འཕེལ་གཏོང་ཐབས་ཀྱི་ཆེད་ཁྱོན་ཡོངས་ནས་འབད་བརྩོན་མཛད་དགོས་པའི་སྐུལ་ལྕག་ཞུ་བཞིན་ཡོད་ཅེས་ཁོང་གིས། མང་ཚོགས་ངོས་ནས་རྒན་གཞོན་བར་མ་སུ་འདྲ་ཅིག་གི་ཡིན་ན་ཡང་ད་ལྟའི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་པ་དང་ད་ལྟའི་ང་ཚོ་གི་བོད་པའི་གནས་སྟངས་ནང་ཆོས་དང་འབྲེལ་བའི་ཐོག་ནས་ཏོག་ཙི་སློབ་གཉེར་དང་དེ་ཟེར་ན་རེད་ཤན་འདུ་ཤེས་ཀྱི་ཐོག་ནས་སྦྱང་ཡག་གི་ཐོག་ལ་དོ་སྣང་སྤྲད་ནས་ཅིག་ད་དགོངས་པ་ལ་ཡང་འབྲེལ་བ་བྱེད་དགོས་ཀྱི་ཡོད་ན་རེད་ནས་མི་སྒེར་ལྟ་ཅི་ང་ཚོ་ནས་ང་ཚོ་ལྟ་ཅི་མཁན་པོ་ཡིན་པའི་སྐད་ཆ་རེད་དེའི་ལྟ་ནས་རོགས་པ་ནས་ཆོས་རྒྱུད་གཞན་ནས་གཞན་ཕལ་དེ་ཅི་ཞེས་ཡོད་རེད་ཁོ་ཚོ་ལྟ་དེ་འདྲས་ཀྱི་ཐོག་ནས་འབྲེལ་བ་བྱས་ནས་ཅི་ནས་ཁྲ་ནས་ནང་ཆོས་དེའི་ཐོག་ལ་ག་ཚོད་ག་རེ་སོ་སོ་གི་ཤེས་འདུག་བ་ལྟ་ནས་དོ་སྣང་ག་རེ་ཡོད་ན་འབྲེལ་བ་བྱས་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་དགོངས་པ་སྒྲུབ་ཐུབ་པའི་ཐོག་ལ་ནས་མང་ཚོགས་ཀྱི་ངོས་ནས་ཡང་ཅིག་ག་ཚོད་ག་རེ་དོ་སྣང་དང་ཤུགས་རྒྱག་རོགས་ཞུས། རི་ཀོན་ཆོས་འཁོར་དགོན་འདི་བཞིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལམ་སྟོན་མཛད་པའི་རྨང་གཞིའི་འོག་ཁུང་ངོ་ཧ་ཡང་བཟོ་གྲྭས་སྦྱིན་བདག་ཞུས་ཏེ་དུས་རབས་ཉི་ཤུའི་ལོ་རབས་དྲུག་ཅུའི་ནང་གསར་བཞེངས་མཛད་དེ་མེད་པ་ནས་ཡོད་པ་ཡོད་པ་ནས་ཡར་རྒྱས་ཀྱི་ཕྱོགས་སུ་གོམ་བགྲོད་ཀྱིས་དེང་སྐབས་སྒྲིག་ཁོངས་སུ། རྙིང་མ་ས་སྐྱ་དགེ་ལུགས་བཀའ་བརྒྱུད་བཅས་གྲུབ་མཐའ་སོ་སོ་ནས་དགེ་འདུན་ཞལ་གྲངས་གཉིས་རེ་བྱས་ཁྱོན་བསྡོམས་དགེ་འདུན་ཞལ་གྲངས་བརྒྱད་ཡོད་པ་རྣམས་ཀྱིས་ཕྱི་རྒྱལ་གྱི་མི་རིགས་ཚོར་ནང་ཆོས་ངོ་སྤྲོད་དང། དེ་བཞིན་སྨོན་ལམ་དཔེ་ཁྲིད་གནང་པ་དང་ཆབས་ཅིག་གཞིས་ཁུངས་བོད་མིའི་ཁྲོད་དུ་མི་ཤི་གོད་ཆག་ཡོང་བའི་སྐབས་སེམས་གསོ་སྨོན་ལམ་མཛད་དེ་གང་ལ་དེ་ཙམ་ཕན་ཐོགས་ཡག་པོ་ཡོད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་ཕུན་གྱིས་སུད་སི་ནས།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། རྡ་རམ་ས་ལའི་ཉིན་དེབ་ལེ་ཚན་དེའི་ནང། བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་ཚོང་ལས་གཉེར་མཁན་བོད་རིགས་ན་གཞོན་རབ་བརྟན་ལགས་དང་ལྷན་དུ་བོད་རིགས་གཞོན་སྐྱེས་ཚོས་ཚོང་ལས་གཉེར་ཕྱོགས་དང་འབྲེལ་བའི་སྐོར་ལ་ཡེ་ཤེས་ཟླ་བ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྡ་སའི་ཉིན་དེབ་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ཐེངས་འདིའི་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་ཟླ་བ་ཡིན། དེ་རིང་གི་ལེ་ཚན་ནང་བཞུགས་སྒར་རྡ་རམ་ས་ལའི་ཉེ་འཁྲིས་སུ་ཆགས་པའི་སྒམ་རུ་དུ། སྦ་ར་ཀོ་ཀེ་ཧྥེ་འམ་ཚིག་ཇ་ཁང་གི། སྦྱིན་བདག་དཀོན་མཆོག་རབ་བརྟན་ལགས་དང་ལྷན་དུ་ཚིག་ཇ་ཁང་དེ་ཉིད་ཀྱི་སྐོར་དང་ཚིག་ཇ་ཁང་དེ་ཉིད་ཐོག་མར་གསར་འཛུགས་བྱས་པའི་གི་དམིགས་ཡུལ་དང་ད་ལྟའི་གནས་བབ། སོགས་ཀྱི་སྐོར་ལ་ང་ཚོ་གླེང་མོལ་ལྷུག་པོ་ཞུ་གི་ཡིན། དཀོན་མཆོག་རབ་བརྟན་ལགས་ཐོག་མར་ང་ཚོར་དུས་ཚོད་གནང་བ་དེ་ཐུགས་རྗེ་ཆེ། གོ་སྐབས་གནང་བ་དེ་ཐུགས་རྗེ་ཆེ་ཞེས་ཨ་ཡན་ལ་ཐོག། ད་ལྟ་ངས་གོང་ནས་ངོ་སྤྲོད་ཞུས་ཟིན་པ་གཞིར་བཟུང་རེད་དཀོན་མཆོག་རབ་བརྟན་ལགས་ལྟ་བུ་ཆགས་ཚེ་བོད་ནས་བོད་ནས་ཕེབས་པ་ཆགས་བསྡད་ཀྱི་འདུག་དེ་ནས་ད་ཅིག་གཞི་རིམ་སློབ་སྦྱོང་དེ་ག་དེ་བཙན་བྱོལ་ནང་ཐུགས་གནང་ད་ད་ལྟའི་ཆར་ལ་ད་ང་ཚོ་སྒམ་རུ་ད་སྒམ་རུ་དེ་ཐོག་མར་ངས་ང་ཚོའི་རླུང་འཕྲིན་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཞུ་ཞུ་བས་ན་ད་བོད་པ་སྡོད་ས་མང་ཆེ་བ་ཞིག་ཆགས་ཀྱི་ཡོད་རེད་དེ་སྔ་ཡིན་པས་ན་བོད་མི་སྒྲིག་འཛུགས་ཀྱི་ད་ལས་བྱེད་མང་ཆེ་བ་ཅིག་ད་སྒམ་རུ་ཡི་ཡུལ་ལ་འདུག

དུ་བཙུགས་ཡོད་རེད་བ། དེའི་ཐོག་མ་ས་ཆ་དེ་རང་ལ་བཙུགས་ཡས་ཀྱི་དམིགས་ཡུལ་རེད། དེ་ལ་བཙུགས་པའི་རྒྱུ་མཚན་འདྲ་བོ་ཞིག་ག་རེ་ཞིག་ཡིན་ན། དེ་ད་ང་དང་པོ་ཟ་ཁང་ཇ་ཁང་འདྲ་བོ་བཙུགས་དུས་ཉམས་མྱོང་སུ་ཁེལ་ཡོད་མ་ར། ཨ་ཉམས་མྱོང་སུ་ཁེལ་མེད་དུས་ཐོག་མ་དང་པོ་ན་ཡང་མེག་ལོར་འདྲ་བོ་ཡག་རེད་དེ་ས་ཆ་དེ་དེ་རྒྱ་ཆེ་ས་འདྲ་བོ་བཙུགས་ན་གོང་ཆེན་པོ་ཞིག་རེད་འདུག་ཁང་གླ་འགྲོ་སོང་ཡོད་ར། ཨ་དང་པོ་ཉམས་མྱོང་གསོག་ཡག་བྱས་ད་འདི་ཡི་ས་ཆ་དེ་སྒམ་རུ་ཡི་ཏེ་སི་མ་ས་ཁུག་ལ་ན་ར། མ་གཅིག་བཙུགས་བྱས་ན་ལོ་གཅིག་གཉིས་སུ་འདི་ནས་བཙུགས་ཨ་འདི་ནས་ཉམས་མྱོང་ཅིག་བསགས་གཅིག་བྱས་ན་ཡང་འགྲིམ་འགྲོ་ཡག་པོ་བྱུང་སྲིད་པ་རེད་གཅིག་བྱས་ན་མ་ད་གཅིག་སྔོན་ཆད་ཇ་ཁང་གཅིག་འཛུགས་མྱོང་མེད་དུས་ཡང་ས་ཆ་དང་པོ་ནས་ཀྱི་ས་ཆ་ཡང་དེ་ག་རང་ཡུལ་སྐོར་སྤྲོ་འཆམ་མང་ས་ད Commercial Area ལ་ད་དེ་དེ་བཙུགས་ན་ཉམས་མྱོང་གཅིག་མེད་དུས་ཡང

ད་སྒམ་རུར་བཙུགས་དགོས་དམིགས་ཡུལ་དེ། ཉམས་མྱོང་བསགས། ཉམས་མྱོང་བསགས། དེ་ལ་དཔགས་པའི་ད་རྗེས་མར་ལས་དོན་ཆེན་པོ་ཅིག་ག་འདྲས་བྱེད་དགོས་ཀྱི་འདུག་ཉམས་མྱོང་གི་ཐོག་ནས་ད་ཅིག་མདུན་སྐྱོད་དེ་དཔེ་ཁྱད་ཆེན་པོ་ཆགས་ཀྱི་རེད་བ། ད་ཁྱེད་རང་གཞོན་སྐྱེས་ཆགས་བསྡད་ཡོད་རེད་ང་ཚོ་སྤྱི་ཚོགས་ནང་གཞོན་སྐྱེས་ལས་མེད་མང་པོ་ཞེ་གཅིག་ཡོད་རེད། མང་པོ་ཅིག་གི་བསམ་བློ་དེ་འདྲས་འཁོར་གྱི་འདུག་བ། ལས་ཀ་ལས་དུས་ཐོག་མ་ཉིད་ནས་ཁོ་རང་དམིགས་ཡུལ་ཆེན་པོ་ཞེ་གཅིག་རེད་བ། ཨ་ནི་ལས་ཀ་གི་དཔེར་ན་ཅིག་གླ་ཡིན་པའི་ནས་མཐོ་པོ་ཞེ་གཅིག་ལ། སོ་སོའི་ངོས་ནས་ད་ཅིག་ག་ལོག་རེད།

རེད་བ། ང་ཚོ་སྤྱི་ཚོགས་ནང་ལ་གཞོན་སྐྱེས་མང་པོ་ཞེ་གཅིག་ཡོད་རེད་ད་ལས་མེད། རེད་བ། ཁ་ཤས་ཡིན་ད་ཅིག་ལས་ཀའི་འགྲན་རྩོད་མང་དྲགས་ནས་དཀའ་ངལ་འཕྲད་ཀྱི་ཡོད་རེད་བ། གཞོན་སྐྱེས་ཚོར་ཁྱེད་རང་ངོས་ནས་ད་ཅིག་སྐུལ་མ་རེ། དམིགས་བསལ་ད་ཅིག་ལས་ཀ་བྱེད་དུས་བསམ་བློ་ཁྱེར་ཕྱོགས་ཅིག་ཡོད་རེད་བ། ལས་ཀ་ཅིག་འགོ་ཚུགས་དུས། དེ་སོ་སོའི་ཉམས་མྱོང་ལ་གཞི་བཞག་བྱས་ག་འདྲ་གསུང་གི་ཡོད་ན།
ཁ་ལག་གི་ཐོག་མ་དང་པོ། སོ་སོའི་གཞོན་སྐྱེས་སུ་ཡིན་ན་ཡང་དང་པོ་དམིགས་ཡུལ་གཅིག་དགོས་ཡ་དེ་གལ་ཆེན་པོ་ཡོད་རག་མི་ཚེ་མི་ཚེ་གཅིག་ནང་ན་དམིགས་ཡུལ་གཅིག་འཛིན་དགོས་ཡ་དེ་གལ་ཆེན་པོ་རག་ལ་དམིགས་ཡུལ་གཅིག་དམིགས་ཡུལ་ག་རེ་ཡིན་ན་འགྲོ་ཡི་ཡོད་ད་སོ་སོ་ཁ་ཤས་ནི་ཅིག་ད་ཅིག་ཚོང་པ་བྱེད་སྙིང་བྲོ་ཡོད་ཁ་ཤས་ནི་རྩོམ་པ་པོ་བྱེད་ཁ་ཤས་སྒྱུ་རྩལ་བ་ཁ་ཤས་ཡང་ཅི

ཨཱ་ནི། དེ་ལ་ཅིག་མི་མང་པོ་རོ་ཅིག་བྱས། རོ། ཨཱ་ནི། དམིགས་བསལ་དབྱིན་ཇི་མང་པོ་ཡོང་གི་འདུག། དབྱིན་ཇི་དེ་ཚོ་ཅིག་བལྟས་ན། ཚིག་ཇ་ཁང་དེ་འདྲ་ལ་ཡོང། ཨཱ་ནི། ཚིག་ཇ་དེ་ཚོ་འཐུང། ལས་ཀ་ཞིག་བྱེད་ཀྱི་རེད་དོ། ད་ཡང་ཁྱེད་རང་གིས་དཔེར་ན། དབྱིན་ཇི་དེ་ཚོ་གི་ཅིག་བལྟས་ན་ཚིག་ཇ་ཁང་དེ་ཡོང་དུས་བསམ་པ་ཁོ་རང་ཚོ་གིས་ལས་དོན་མང་པོ་ཞིག་བྱེད་བསྡད་འདུག་དོ། ཡང་མིན་ན་ཁོ་རང་ཚོས་སོ་སོའི་གློག་ཀླད་ཁ་ཕྱེ་དེ་ནས་ཅིག་བྲིས་བསྡད་ཀྱི་རེད། ཡང་མིན་ན་དེབ་ཁ་ཕྱེ་ཉིན་དེབ་འདྲ་པོ་ཅིག་ནང་ལ་སོ་སོ་ཉི་མར་ག་རེ་བྱེད་མིན་བྲིས་བསྡད་ཀྱི་འདུག་ཨ།

ད་དེ་འདྲས་བྱས་དུས་དེ་ལ་དཔགས་པའི་ད་ང་ཚོ་འདྲ་ཟིན་ད་ངའི་གར་ལ་དྲན་འདུག་ལ་ན་ད་སྔོན་མ་ལ་དཔགས་པའི་ལས་ད་ཀྱི་སྔོན་མའི་ཡི་འཆར་གཞི་ནང་བཞིན་ཨ་ནི་ལས་སླ་བོ་དེ་འདྲ་མི་འདུག་ཡང་སྔོན་མ་བསམ་པ་ནང་བཞིན་ལས་སླ་བོ་དེ་འདྲ་མི་འདུག་ཨ་དེ་ནང་བཞིན་ཡང་ད་འདས་ཀྱི་ད་ལོ་གཅིག་ལོ་གཅིག་ཟིན་གྱི་རེད་ད།

གཅིག་དུས་ཚོད་ཐོག་དཔེར་ན་རྡ་རམ་ས་ལ་འདྲ་པོ་ཡིན་པས་ན་ད་ཅིག་ཡུལ་སྐོར་སྤྲོ་འཆམ་པ་འབབ་ཀྱི་དུས་ཚོད་དེ་དབྱར་ཁ་བྱས་དགུན་ཁ་གཉིས་ཆགས་འདུག་ད་ག་གནམ་གཤིས་ད་ཅིག་སྐྱིད་པོ་བྱས་མི་མང་པོ་ཞེ་གཅིག་ཡོང་གི་ཡོད་རེད། རྣམ་པ་ཚོའི་ཚིག་ཇ་ཁང་དེ་ལ་ཡང་གཅིག་དེ་མི་ཡི་ཡོང་འབྱོར་ར། དེ་དུས་ཚོད་མང་ཤོས་འདི་མི་མང་ཤོས་འདི་ག་དུས་ཡོང་གི་ཡོད་ན་དུས་ཚོད་འདྲ་པོ་ཅིག་ཡོད་རེད། དེ། ད་ང་ཚོས།

ཞོགས་ཀས་ནི་ད་ང་ཚོ་ཆུ་ཚོད་དགུ་པ་ནས་འགོ་འཛུགས་དུས་ནི་ད་ལས་ཁུངས་འགྲོ་མཁན་ཚང་མ་ད་འགྲོ་ཚར་ར། ཞོགས་ཀས་ནི་དེ་འདྲ་ཞེ་པོ་མི་འདུག་མང་ཆེ་ཤོས་ད་ཆུ་ཚོད་ལྔ་པའི་རྗེས་ལ་འགྲོ་མཁན་ཚང་མ་ཡོད་ར། ང་ཚོ་ཡོང་ན། ནམ་དུས་ད་ད་ལྟ

ཨ་ནི། དག་ན་ཤིང་གི་ཡང་ཅིག་དེ་འདྲའི་དཔེར་ན་ཚོང་ལས་ཅིག་གཉེར་བའི་སྐབས་སུ་ངང་རྒྱུད་རིང་པོ་དགོས་པས་ཁེ་ཞིག་མ་རུང་དོ། ཉི་མ་གཅིག་ལ་ཚོང་མེད་པས་ནི་ཚོང་མི་འདུག་བསམ་བྱས་ཡང་ཅིག་སློབ་མ་གཅིག་ག་ལ་སུས་སློབ་མ་ཞུ་མེད་ཞོར། ཡང་ཉི་མ་བཞི་ལྔ་སུ་ཡག་པོ་རྒྱུགས། བྱས་ན་ཡང་སོ་སོ་ཞུ་ཅིག་ག་དུ་དཔེ་ཡག་པོ་རྒྱུགས་བསམ་ནས་ཡང་བྱས་ལ་ཡང་ཡོང་གི་མི་འདུག་ཁོས་ངང་རྒྱུད་རིང་པོ་དེ་དགོས་ཀྱི་འདུག་ད་དེ་ག་ཚང་མ་ད་ལྟ་ཁྱེད་རང་གིས་ད་བཀའ་མོལ་གནང་ཕོད་ཀི་བརྒྱུད་རིམ་ནང་བལྟས་པས་ན་ད་ཅིག་གཞོན་སྐྱེས་ཅིག་ང་ཚོའི་ད་ཅིག་རླུང་འཕྲིན་གསན་མཁན་ཁོ་རང་ཚོའི་མི་ན་འདི་བསླབ་བྱ་འདི་ལས་ཡང་དགོས་ཏེ།

ངའི་མི་ཚེའི་ནང་ལོགས་ནས་དེ་སྔ་གོ་སྐབས་དེ་འདྲ་ཅིག་ཡོད་འདི་ཤོར་སོང་དེ་ལ་གནོང་འགྱོད་ཡོད་དེ་ལ་འགྱོད་པ་ཡོད་ལས་འབྱོར་ར་དེ་འདྲ་གི་ཅིག་གང་འདྲ་ཡོད་ན་འཚོ་བ་རོགས་ཅིག་ར་བསམ་ཚུལ་ག་རེ་ཡོད་འདི་ང། ད་ངས་ད་གི་ད་ལྟ་བར་དུ་ཡང་ཅིག་ད་ལྟ་ཅིག་ཤོར་མ་ཐག་ཅིག་ཡོད་ར་ངའི་འདིའི་ནང་ལ་ཡང་ཅིག་རྒྱ་གར་འདིའི་ནང་ལ་ད་ཅིག།

ཁ་ལག་དུ་སོང་ཡང་རྟག་པར་སྤྲད་མ་མཐོང་འགྲོ། ཡང་མཚམས་སུ་དུས་ཚོད་མང་པོ་འགོར། ད་ད་དུང་ཡང་ང་ཚོའི་ལམ་ཀ་ཡག་པོ་ཆགས་ཡོད་མ་རེད་ཡིན་ན་ཡང། ད་ཁོ་ཚོ་ཚང་མས་བསམ་ཤེས་དཔེ་ཡག་པོ་བྱེད་མཚམས་སུ། དེར་དེར་མ་ད་ཕོར་པ་དུ་སོང་ཡ་སྐྱེ་ག་ད་མཚམས་སུ་ཡང་ད་ཁོ་ཚོ་གོ་དགོས་ཡ་ད་དེ་ཚོས་ང་ཚོ་ད་བར་དུ། དངོས་གནས་གི་ཅིག་གསོན་ཤུགས་བསྐྱེད་མུ་མཐུད་འགྲོ་དགོས་ཡ་ད། མི་མང་དེ་གམ་རུ་ནང་ནས་བསྡད་དེ་འགས་དུ་སོང། དཔེ་ཡག་པོ་ཆགས་སོང་ང་རང་དེ་སེམས་གཏིང་ནས་ང་རང་འདྲ་ཟེར་ན་དེ་བསམ་དགོས་ཨ་ནི་ངའི་བཟའ་ཟླ་འདྲ་ཟེར་ན་དངོས་གནས་ཀྱི་མོ་འདྲ་ཕྱི་རྒྱལ་རེད་ར་ཕྱི་རྒྱལ་ཧྥི་ལི་པི་ནོ་འདྲ་བོ་རེད་ཨ་ནི་མོ་ཡིན་དུས་ལག་ཡ་ལག་འདུག་ད་དངོས་གནས་བོད་པ་དུ་སུ་ཡང་དེ་ཡིན་ཡང་དུ་སུ

ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།